དགེ་བའི་རྩ་བ་བྱང་ཆུབ་ཆེན་པོར་བསྔོ། དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་ནམ་མཁའི་དཔལ་དྲི་མེད་རྡུལ་སེལ་རབ་མཛེས་ལ་ཕྱག་འཚལ་ལོ། དེ་བཞིན་གཤེགས་པ་ཡོན་ཏན་ཏོག་གི་འོད་ལ་མེ་ཏོག་པདྨ་བཻ་ཌཱུརྻའི་འོད་ཟེར་རིན་པོ་ཆེའི་གཟུགས་ལྟ་བུའི་སྐུ་དང་ལྡན་པ་ལ་ཕྱག་འཚལ་ལོ།

སངས་རྒྱས་ངན་འགྲོ་ཐམས་ཅད་རྣམ་པར་འཇོམས་པ་འཕགས་པ་གཟི་བརྗིད་ངག་གདངས་ཀྱི་རྒྱལ་པོ་ལ་ཕྱག་འཚལ་ལོ། འདི་རྣམས་མདོ་ཕལ་པོ་ཆེ་ནས་གསུངས་སོ། སངས་རྒྱས་ཤཱཀྱ་ཐུབ་པ་ཞེས་བྱ་བ་ཤ་སྟག་བྱེ་བ་ཕྲག་སུམ་ཅུ་བྱུང་བ་ལ་ཕྱག་འཚལ་ལོ། འདིའི་མཚན་ལན་གཅིག་བརྗོད་པས་སྐྱེ་བ་སྔ་མའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ། སངས་རྒྱས་མར་མེ་མཛད་ཅེས་བྱ་བ་ཁྲི་བརྒྱད་སྟོང་ལ་ཕྱག་འཚལ་ལོ། འདི་ལན་གཅིག་བརྗོད་པས་མར་མེའི་དཀོར་ལ་འབགས་པའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ། སངས་རྒྱས་རབ་ཏུ་འབར་བ་ཞེས་བྱ་བ། ཤ་སྟག་ཁྲི་དྲུག་སྟོང་ལ་ཕྱག་འཚལ་ལོ་འདི་ལན་གཅིག་བརྗོད་པས་ཕ་མ་དང་སློབ་དཔོན་ལ་སྐུར་བ་བཏབ་པ་དང་བརྙས་པ་བྱས་པའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ་སངས་རྒྱས་སྐར་རྒྱལ་ཞེས་བྱ་བ་ཤ་སྟག་བྱེ་བ་ཕྲག་སུམ་སྟོང་ལ་ཕྱག་འཚལ་ལོ་འདི་ལན་གཅིག་བརྗོད་པས་ཆོས་ཀྱི་དཀོར་ལ་འབགས་པའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ་སངས་རྒྱས་སཱ་ལའི་རྒྱལ་པོ་ཞེས་བྱ་བ་ཤ་སྟག་ཁྲི་བརྒྱད་སྟོང་ལ་ཕྱག་འཚལ་ལོ་འདི་ལན་གཅིག་བརྗོད་པས་མ་བྱིན་པར་བླངས་པའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ། སངས་རྒྱས་པདྨ་འཕགས་པ་ཞེས་བྱ་བ་ཤ་སྟག་ཁྲི་ལྔ་སྟོང་ལ་ཕྱག་འཚལ་ལོ་འདི་ལན་གཅིག་བརྗོད་པས་མཆོད་རྟེན་གྱི་དཀོར་ལ་འབགས་པ་དང་རློམ་སེམས་བྱས་པའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ། སངས་རྒྱས་ཀཽཎྜི་ནྱའི་རིགས་ཞེས་བྱ་བ་ཤ་སྟག་བྱེ་བ་ཕྲག་དགུ་བཅུ་ལ་ཕྱག་འཚལ་ལོ།

རྒྱས་རིན་ཆེན་རྒྱལ་པོའི་མཛོད་མེ་འོད་རབ་ཏུ་གསལ་བ་ལ་ཕྱག་འཚལ་ལོ་འདིའི་མཚན་ལན་གཅིག་བརྗོད་པས་ཚེ་གཅིག་ལ་དགེ་འདུན་གྱི་དཀོར་ལ་འབགས་པའི་སྡིག་པ་འདག་གོ། བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་སྤོས་དང་མེ་ཏོག་ལ་དབང་བ་སྟོབས་ཀྱི་རྒྱལ་པོ་ལ་ཕྱག་འཚལ་ལོ་འདིའི་མཚན་ལན་གཅིག་བརྗོད་པས་ཚུལ་ཁྲིམས་འཆལ་བའི་སྡིག་པ་འདག་གོ་བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་གང་གཱའི་ཀླུང་གི་བྱེ་མ་སྙེད་ཀྱི་བྱེ་བ།

བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་རིན་ཆེན་གཙུག་ཏོར་ཅན་ལ་ཕྱག་འཚལ་ལོ། དེའི་མཚན་ལན་གཅིག་བརྗོད་པས་སེམས་ཅན་གང་གིས་ཐོས་པ་དེ་ངན་སོང་དུ་མི་སྐྱེ་ཞིང་ལྷ་དང་མིའི་ལུས་ཕུན་སུམ་ཚོགས་པ་ཐོབ་པར་འགྱུར་རོ། བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི།

སྡིག་པ་ཐམས་ཅད་བྱང་བར་གསུངས་སོ། འདི་གྲོང་གཅིག་ན་བཞུགས་ན་གྲོང་ཁྱེར་གྱི་སྡིག་པ་ཐམས་ཅད་བྱང་བར་གསུངས་སོ་གཏེར་ཆོས་འདི་འགྲོ་བའི་མགོན་པོ་ཀླུ་སྒྲུབ་སྙིང་པོ་ལྷ་ས་མིག་མངས་ཚལ་གྱི་བྲག་སེང་གེ་འདྲ་བའི་འོག་ཏུ་གཏེར་དུ་སྦས་ནས། སྨོན་ལམ་བཏབ་སྐད་བསྐལ་པ་སྙིགས་མའི་སེམས་ཅན་ལས་ངན་ཅན་སྙིང་རྗེ་བ་མང་པོ་ཡོད་པས་དེ་རྣམས་ཀྱི་ནང་ནས་ལས་འཕྲོ་ཅན་འགའ་ཡོད་པས་དེ་རྣམས་ཀྱིས་འགྲོ་དོན་ཕྱོགས་མེད་དུ་སྡིག་པ་ཅན་རྣམས་ལ་ཕན་པར་གྱིས་ཤིག་འདི་དགོན་པར་བཞུགས་ན་སྡེ་འཁྲུགས་བྱས་པའི་སྡིག་པ་ཐམས་ཅད་བྱང་བར་གསུངས་སོ། འདི་ཉ་དང་གནམ་སྟོང་དང་ཚེས་བརྒྱད་དང་ཚེས་གསུམ་ལ་ཚར་བདུན་བདུན་ཀློག་ན་མཚམས་མེད་པ་ལྔའི་སྡིག་པ་དང་སྒྲིབ་པ་ཐམས་ཅད་བྱང་བར་ཐེ་ཚོམ་མེད་དོ་སྐྱེ་བ་རིགས་དྲུག་ལ་འཁོར་མི་སྲིད་དོ་ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་རྣམ་གཞག་རྒྱ་ཆེན་པོ་སེམས་ཉིད་གཅིག་ལ་འདུས་དོན་དམ་པར་སེམས་ཉིད་འགྱུར་བ་མེད་པར་མངོན་པར་འཚང་རྒྱ། སངས་རྒྱས་ཀྱི་དགོངས་པ་མཐར་ཐུག་ཡིན་བཞི་མ་འདྲེས་སངས་རྒྱས་འགྲུབ་པར་ཤོག་སྡིག་བཤགས་གསེར་གྱི་སྤུ་གྲི་ཞེས་བྱ་བ་ཐེག་པ་ཆེན་པོའི།